ཉིན་གྲངས་གཉིས་ཀྱི་རིང་སྙིང་ཁམས་བརྟག་དཔྱད་ཀྱི་ལས་གཞི་ཞིག་རིན་མེད་ཐོག་དབུ་འཛུགས་གནང་ཞིང། མཐའ་མཇུག་ཏུ་གཟའ་འཁོར་རེའི་དབུས་གཙང་སྐད་གདངས་ཀྱི་ཤེས་རིག་གི་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་རིམ་པས་གསན་རོགས་ཞུ་རྒྱུ་དང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་ཞུ་རྒྱུ་ཡིན།

སྐབས་དེ་དུས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བཀའ་སློབ་སྩལ་དོན་ལ། ལེགས་སྦྱར་དང་པཱ་ལི་བྱས་ནས། ཕྱོགས་གཅིག་ནས་ང་ཚོ་ཐེག་པ་ཆེན་པོ་དང་ཐེག་པ་ཆུང་ངུ་ཟེར་བ་རུ་མིང་གི་ཁྱད་པར་རུ་དེ་འདྲ་ཡོད་རེད། ལྟ་གྲུབ་ཀྱི་ཐོག་ལ་ཕྲན་བུ་ཕྲན་བུའི་ཁྱད་པར་ཡོད་རེད་དེ། དེ་རྒྱུན་དེ་ཆུང་ཙག་རེད། ང་ཚང་མ་ལོག་སྟོན་པ་བཀའ་དྲིན་ཅན་གཅིག་གི་རྗེས་འབྲང་རེད། ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འཛམ་གླིང་འདི་ཡི་སྟེང་གི་ཆོས་ལུགས་ཚང་མ་མི་ལ་ཕན་བདེ་སྒྲུབ་མཁན་གཅིག་གྱུར་ཡིན་དུས་ཕན་ཚུན་ཐུགས་མཐུན་ཁྲིམས་གཙང་དགོས་སྐོར་བཀའ་སློབ་བསྩལ་དོན་ལ། ཆོས་ལུགས་སྤྱི་དང་ལྷག་པར་དུ་ཡ་ད། པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོ་རྡོ་ལ་རི་མོ་བྲིས་པ་ནང་བཞིན་གཅིག་གི་བཏབ་པའི་དངོས་གནས་དྲང་གནས་ཀྱི་དམ་ཚིག་གོང་བུ་གཅིག་གྱུར་ཅིག་གི་ཐོག་ནས་ནི་ཕན་ཚུན་གཅིག་གྲོགས་སུ་གཅིག་སོང་བའི་ཐོག་ནས་གང་ལྟར་འཛམ་བུ་གླིང་གི་ཞི་བདེའི་ཐོག་ལ

ཚང་མ་ལོག་དངོས་གནས་དྲང་གནས་ཀྱི་དཔེ་གཅིག་གྲོགས་སུ་གཅིག་ཕེབས་མཁན་མཛད་ནས་ཨ་ནེ་གང་ལྟར་འཛམ་བུ་གླིང་འདིའི་སྒང་གི་ཞི་བདེ་སྒྲུབ་ཡག་ལ་ཡ་ཆ་ཤས་ཤིག་ལས་མེད་ནའི་ང་ཚོས་ཞབས་འདེགས་སྒྲུབ་ཐུབ་ཡག་ཅིག་གི་ཨོ་ད་འདི་ཡིན་ནའི་ཚང་མས་དགོངས་པ་བཞེས་རོགས་གནང་ཟེར་ནས་ཞུ་ཡག་ཡིན། ཡང་ཐེངས་འདི་ཡི་ལྷན་ཚོགས་ཀྱི་ཐོག་ལ་ས་སྐྱ་གོང་མ་རིན་པོ་ཆེ་མཆོག་དང་དགའ་ལྡན་ཁྲི་པ་དབུས་པའི་གིས་སི་རི་ལན་ཁ་དང་ཐའི་ལན་ཌི་ཡི་བླ་ཆེན་ཁག་མཉམ་ཞུགས་གནང་ཡོད་པ་རེད།

གཅིག་འཁྲུག་པ་རྒྱབ་བསྡད་དེ་འདྲ་ཡོང་གི་ཡོད་རེད་ད་ཁྲིད་ད་ག་དཔེར་ན་ང་རང་ཚོ་ཨབ་གྷ་ན་སི་ཐན་ཆགས་བཞག་ན་ཨེ་ནི་ཁ་ཤས་ཆོས་ལུགས་གཅིག་པ་རེད་དེ་ཡིན་ནའི་ཤི་ཡ་དང་སུ་ནི་ཟེར་དེ་འདྲ་གི་ཐོག་ནས་འཁྲུག་པ་རྒྱབ་བསྡད་ཀྱི་ཡོད་རེད་བསམ་ཡུལ་ལས་འདས་པ་རེད་ཤག། ཡང་ད་ཐེངས་ཀྱི་མཁས་པའི་བགྲོ་གླེང་ལྷན་ཚོགས་དེ་བཞིན་གོ་སྒྲིག་གནང་མཁན་གཙོ་བོ་ནི ྋགོང་ས་མཆོག་གི་ཤར་ཨེ་ཤེ་ཡ་ཡི་ཚོགས་པ་དང་རྒྱལ་སྤྱིའི་ཡི་དགེ་འདུན་ལྷན་ཚོགས་དང་དགའ་ལྡན་ཁྲི་ཐོག་ཁང། ཐུན་མོང་གི་ཐོག་ནས་འཚོགས་པ་ཞིག་དང།

སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་བདུན་ནས་ཉི་ཤུ་རྩ་བརྒྱད་བར་ཉིན་གྲངས་གཉིས་ཀྱི་རིང་སྙིང་ཁམས་བརྟག་དཔྱད་ཀྱི་ལས་གཞི་ཞིག་རིན་མེད་ཐོག་དབུ་འཛུགས་གནང་ཞིང་དེ་ཡང་ཀོ་རི་ཡ་ནས་ཆེད་དུ་བཞུགས་སྒར་རྡ་རམ་ས་ལར་ཕེབས་པའི་སྙིང་གི་སྨན་པ་ཨེལ་སུའུ་ལི་ལགས་ནི་བརྟག་དཔྱད་གནང་མཁན་གཙོ་བོ་གྲས་ཤིག་ཡིན་འདུག་པ་མ་ཟད་སྙིང་བརྟག་དཔྱད་གནང་སའི་ཡོ་ཆས Echocardiography ནི་ཁོང་སྒེར་གྱིས་བདེ་ལེགས་སྨན་ཁང་ལ་ཞལ་འདེབས་གནང་བ་ཞིག་ཡིན་འདུག། His Holiness Dalai Lama Great Teaching། ང་ད་རེས་ཆེད་དུ་རྡ་རམ་ས་ལ་ཡོང་སྟེ་གཙོ་བོ་བདེ་ལེགས་སྨན་ཁང་གི་སྨན་པ་ཚོར་སྙིང་ཁམས་བརྟག་དཔྱད་དང་འབྲེལ་བའི་ཤེས་བྱ་གསར་པ་ཁག་ངོ་སྤྲོད་ཞུས་པའི་ཐོག་བཞུགས་སྒར་ཁུལ་དུ་གནས་སྡོད་མི་མང་ཚོར་རིན་མེད་ཐོག་སྙིང་ཁམས་བརྟག་དཔྱད་བྱེད་རྒྱུ་དེ་ཡིན། དེ་ཡང་ང་ལ་འདི་ལྟ་བུའི་སྤྱི་ཚོགས་ཞབས་ཞུ་སྒྲུབ་རྒྱུའི་སེམས་ཤུགས་སྦྱིན་མཁན་ནི ྋགོང་ས་ཏཱ་ལའི་བླ་མ་མཆོག་ཡིན་པས་ངས་བརྒྱུད་ལམ་དེའི་བརྒྱུད་ནས ྋགོང་ས་མཆོག་གིས་ད་བར་འཛམ་གླིང་སྤྱི་ཡི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་སྐྱོང་བཞིན་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཀོ་རི་ཡ་ནས་ཡིན་པའི་སྙིང་ནད་རིག་པའི་ཆེད་ལས་པ་སྐུ་ཞབས་ཨེལ་སུའུ་ལི་ལགས་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཡང་ཡང་ཞུ་མཁན་གྲས་ཤིག་ཡིན་འདུག་པ་མ་ཟད་མགོན་པོ་གང་ཉིད་མཆོག་གི་གསེར་ཞལ་མཇལ་ཞུ་དང་གསུང་ཆོས་ཞུ་རྒྱུའི་སླད་བཞུགས་སྒར་རྡ་རམ་ས་ལ་ཐེངས་འགའ་ཕེབས་མྱོང་འདུག་ལ་དེ་འདྲའི་བརྒྱུད་ནས་ཁོང་དང་བཞུགས་སྒར་བདེ་ལེགས་སྨན་ཁང་གཉིས་བར་འབྲེལ་བ་བཟང་པོ་ཞིག་བྱུང་ཡོད་འདུག། བདེ་ལེགས་སྨན་ཁང་གི་འགན་འཛིན་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ཁོང་ལྟ་བུ་མི་སྒེར་གྱིས་ང་ཚོའི་སྤྱི་ཚོགས་ལ་རླབས་ཆེན་གྱི་ཞབས་འདེགས་བསྒྲུབས་པར་ངས་ཐུགས་རྗེ་ཆེ་ཞུ་རྒྱུ་ཙམ་མ་ཟད་ང་ཚོའི་སྤྱི་ཚོགས་ཞབས་ཞུ་བསྒྲུབས་པར་སེམས་ཤུགས་འཕར་མ་སྦྱིན་མཁན་གྲས་ཤིག་ཀྱང་ཡིན་སྨན་པ་ཁོང་གིས་ད་རེས་ཞལ་འདེབས་གནང་བའི་སྙིང་བརྟག་དཔྱད་གནང་སའི་ཡོ་ཆས་ལ་རིན་གོང་ཧིན་སྒོར་འབུམ་སུམ་ཅུ་སོ་དྲུག་ཙམ་གནས་ཀྱི་ཡོད་ཅེས

གི་ཟས་བཅུད་དང་དེ་འདྲས་མང་པོ་ཅིག་བླུད་ཡ་འགྱུར་བ་ཕྱིན་པ་སོང་ཙང་ན་ཚ་དེ་མང་པོ་ཞིག་ཐོན་ཡོང་གི་འདུག་བྱས་ཙང་ད་དེ་འདྲས་རིགས་དེ་ཐོལ་རྒྱག་དགོས་པས་ལ་སྙིང་གི་ན་ཚ་དེ་ཐོལ་རྒྱག་དགོས་པས་ལ་ཡོང་གི་ཡོད་སོང་ཙང་དེའི་སྐབས་ལ་ཡ་ལམ་སང་ངེད་རང་ཚོ་དེ་ནས་ཅིག་བལྟས་བྱས་ཨ་འདི་ནས་སྨན་ཁང་ཆེ་ཁག་ག་བ་ལ་ཡ་བལྟ་དགོས་འདུག་ལམ་སྟོན་ག་རེ་ཞུ་དགོས་འདུག་ཨ་ལ་སྔ་དྲོས་ཀི་བརྟག་དཔྱད་བྱེད་ས་ཀི་ད་ན་ཚ་རྩད་ཆོད་ཡ་ཀི་རྒྱུ་བྱས་ད་ཡེ་ལ་ཁ་ས་ཛ་ལ་ལྕ་ལ་གལ་ཆེན་པོ་ཅིག་ཆགས་པར་བསམ་ཁྲེང།
དེ་རིང་ཉིན་དང་པོའི་བརྟག་དཔྱད་སྐབས་རྡ་ས་ཁུལ་གྱི་མི་མང་མི་ཉུང་བ་ཞིག་བདེ་ལེགས་སྨན་ཁང་དུ་སྙིང་ཁམས་བརྟག་དཔྱད་བྱེད་གར་ཕེབས་འདུག་པ་དང་སྨན་པ་ཁོང་གིས་མི་རེ་རེ་བཞིན་བརྟག་དཔྱད་གནང་ཞོར་དུ་བདེ་ལེགས་སྨན་ཁང་གི་སྨན་པ་ཚོར་སྙིང་བརྟག་དཔྱད་གནང་སྟངས་ཐད་སློབ་ཁྲིད་གནང་གི་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

གཞན་ཧྥ་རན་སིའི་གསར་འགྱུར་ཁང་གིས་གནས་ཚུལ་སྤེལ་བར་ལྟར་ན་ད་ལྟའི་ཆར་རྒྱ་ནག་ནང་གི་སྨན་ཁང་དང་ཕུང་པོ་མེར་སྲེག་གཏོང་ཡུལ་ཁག་ཏུ་ཚང་མ་ཁེངས་ནས་བསྡད་ཡོད་པའི་སྐོར་བཀོད་ཡོད་པ་རེད། འཛམ་གླིང་གི་འབྲེལ་ཡོད་ཞིབ་འཇུག་པས་འབྱུང་འགྱུར་གྱི་ཟླ་ངོ་ཁ་ཤས་ནང་རྒྱ་ནག་ནང་ཏོག་དབྱིབས་རིམས་ནད་ཀྱི་རྐྱེན་པས་མི་གྲངས་ས་ཡ་གཅིག་ཙམ་འདས་གྲོངས་སུ་འགྱུར་ངེས་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད།

ཁོ་རང་གི་ཁྱད་ཆོས་གཅིག་དེ་ལ་ཡ་ད་དེ་མི་རིགས་ཀྱི་དུང་བ་ཟབ་མོ་ཞོལ་དུ་འོ་ད་ང་རང་ཚོ་མི་རིགས་དེ་ལ་ཨ་ནི་དེ་དང་མཉམ་དུ་ལ་ཡ་ཁོ་རང་གི་དེ་ད་ང་རང་ཚོ་བོད་ལུགས་གསོ་བ་རིག་པའི་གི་བདག་དབང་ཐོབ་ཐང་གི་ང་ལ་ཡ་ན་ཁོ་རང་བེ་ད་ཁུ་རུ་དང་དུ་ལ་ཡ་ལང་ཇེ་ཇེ་རེ་ད་གུ་ལེ་གྱོན་ནས་ཇེ་རེ་ཇེ་རེ་ཤ་ད་དེ་འདྲའི་གི་དུས་སུ་འོ་ད་ང་རེ་ཞེན་པ་རེ་བོ་དེ་ཞོལ་བེ་ཡིན་བེ་ཡིན་ན་ད་དེ་ང་རང་གི་ཅིག་གི་ཁོ་རང་ལ་ཡ་དགེ་མཚན་མང་པོ་ཅིག་ཡོད་པའི་གི་ནང་ལོགས་དེ་ནས་ནས་ད་ཆེད་དུ་ང་རང་གི་ད་ཅིག་གི་སེམས་འགུལ་རེ་བོ་གཙོ་བོ་དེ་དེ་ཡིན། ཁོ་རང་གི་ངོས་ནས་ཅིག་གིས་རྒྱབ་ཕྱོགས་ལ་ཡར་གནོན་ཤུགས་ཡོད་རེད་མདུན་ཕྱོགས་ལ་ཡར་ཁ་གཏད་མཁན་ཡོད་རེད་ཡར་ཟེར་མཁན་ཡོད་རེད་མར་ཟེར་མཁན་ཡོད་རེད་ཡང་ག་རེ་རེད་ཟེར་མཁན་ཡོད་རེད་བདུད་རེད་ཟེར་མཁན་ཡོད་རེད་ལྷ་རེད་ཟེར་མཁན་ཡོད་རེད་མང་པོ་ཡོད་རེད་ད་ལྟ་དེ་འདྲ་ཅིག་གི་ནང་དེ་ནས་ནས་ཁོ་རང་གི་བོད་ལུགས་གསོ་བ་རིག་པའི་གི་བདག་དབང་དེ་བོད་ཡ་ཡོད་དགོས་རེད་ཟེར་དེ་སུ་གཅིག་ལ་ཡ་འོང་གི་མ་རེད་ཟེར་ད་དེ་ཁོ་རང་དེ་ངོས་ནས་དེ་ཞུ་གི་འདུག་ད་དེ་ད་ང་རང་ཅིག་རྒྱུས་མངའ་ཡོད་པའི་གི་ནང་དེ་ནས་ནས་དེ་ཡིན།

ལྷག་དོན་དེ་སྔོན་ཕྱི་རྒྱལ་བས་བོད་སྨན་ཉིན་གྲངས་འགའ་ཤས་སྦྱངས་པ་ཙམ་གྱིས་བོད་ཀྱི་སྨན་པ་ཡིན་ཟེར་ནས་ཨ་རིའི་ནང་བོད་སྨན་ལག་ལེན་བྱས་ཏེ་བོད་ཀྱི་གསོ་བ་རིག་པར་མིང་ཆད་བཟོ་བའི་ཉེན་ཁའི་གནས་སྟངས་དང་ལྷག་དོན་བོད་ཀྱི་གསོ་བ་རིག་པ་ཨ་རིའི་ནང་དོ་སྣང་ཆུང་བ་དང་ལག་ལེན་བྱེད་པར་དཀའ་ངལ་སེལ་ཐབས་ཀྱི་ཆེད་དུ་ཨ་རིའི་བོད་ཀྱི་གསོ་རིག་མཐུན་ཚོགས་ཞེས་པ་བཙུགས་རྒྱུར་ལམ་སྟོན་དང་སྐུལ་འདེད་ཆེན་པོ་གནང་མཁན་གྱི་གཙོ་བོ་གྲས་ཡིན་པ་རེད།

ཨ་ནི་དེ་འདྲའི་བྱེད་དུས་ཙམ་པ་གནས་ཚུལ་དེ་གའི་བང་མཐོང་ཚར་དུས་ཙམ་པ་ང་ཚོ་བཤད་ས་ཡོད་མ་རེད་ད་ང་ཚོ་གྲོས་བསྡུར་བྱས་རྗེས་དེ་གའི་ལ་བཀག་སྡོམ་བྱས་ན་དེ་གའི་ལ་ཡ་བོད་སྨན་སྤྱི་ཡོངས་ངོས་ནས་སྲུང་སྐྱོབ་བྱས་རྗེས་རྗེས་མ་གནས་ཚུལ་ཐོན་སོང་ན་སྨན་པ་དེ་ཚད་ལྡན་རེད་མ་རེད་ཟེར་རྗེས་ཀྱི་སྐད་ཆ་བཤད་དགོས་རེད་སྐད་ཆ་བཤད་པ་མ་ཟད་དོན་དུ་ད་རྗེས་མ་གནས་ཚུལ་དེ་ལྷག་པ་ཡིན་ན་ང་ཚོ་བོད་སྨན་གྱི་ཁས་ལེན་གྱི་ཡིན་པས་མེད་སྨན་པ་ཚད་ལྡན་གྱི་གནས་ཚུལ་ལྷག་མགྱོགས་རེད་ཡང་སྨན་པ་དེ་འདྲས་མིང་ཙམ་ཁྱེད་ཀྱིས་ཆུ་ཚོད་ག་ཚད་རེད་བཅོ་ལྔ་ཉི་ཤུ་སུ་སྦྱངས་རྗེས་སློབ་གྲྭ།

ད་ང་ཚོས Fund Raising བྱས་རྗེས་འགོ་བཙུགས་ན་བྱས་པ་རེད་ད་དེ་འདྲ་བྱས་རྗེས་དེ་ནི་ཡོང་མ་རེད་ངས་ངོ་ཤེས་པའི་ཚོགས་པ་འདྲ་ཡོད་ད་ངོ་བྱེད་ཀྱི་ཡིན་བྱེད་ཀྱི་ཡིན་ཟེར་དེ་ཨ་ནི་ཞུ་གི་དངུལ་རེ་འོང་གི་འདུག་ཟེར་རྗེས་ཨ་ནི་བཙུགས་མ་ཐུབ་རྗེས་བསྡད་པ་རེད་ད་གཡུག་བྱུང་ང་རང་ཚོ་མི་རེ་རེས་སྒོར་མོ་སྟོང་ཕྲག་རེ་རེ་བཏོན་ཏེ་འགོ་བཙུགས་འདུག་བྱས་པ་རེད་ཨ་ནི་ང་ཚོ་ས་ངོ་མོ་བདུན་བྱས་ཨ་རི་བོད་ཀྱི་གསོ་རིག་ལྷན་ཚོགས་ཟེར་དེ་ནས་ཨ་ནི་ཅིག་འགོ་བཙུགས་པ་རེད།

ཁོ་རང་ད་ང་ངོ་ཤེས་ཡག་དེ། ཨ་ནི་ལྷ་ས་ནས་ངོ་ཤེས་མ་ཟད་ང་ཚོ་སློབ་གྲོགས་རེད་འཛིན་གྲྭ་གཅིག་གི་བསླབ་གྲྭ་མ་རེད་ཁོ་རང་འཛིན་གྲྭ་ཐོག་ཡོད་རེད་ཡིན་ནའི་ལ་ཁོ་རང་སྐད་གྲགས་ཡོད་ད་སློབ་གྲྭའི་ནང་ལོག་ན་སློབ་སྦྱོང་ཡག་པོ་ཡོད་རེད་འཛིན་གྲྭ་རེད་ཟེར་ཅིག་ང་རྒྱོགས་རྒྱོགས་དང་སློབ་སྦྱོང་རྒྱོགས་ཆེད་སྡུག་རུས་ཤུགས་ཆེ་ཐུབ་མཁན་ཅིག་མེད་པས་སྙིང་རུས་ཤུགས་རྒྱོགས་རྒྱོགས་དེ་པོ་འདི་རེད་དེ་འདྲས་ཡིན་ཙང་ཨ་ནི་བསླབ་གྲྭ་ཐོན་དུས་ཙམ་པ་བསླབ་གྲྭ་ནས་ཉར་རྗེས་བསླབ་གྲྭ་གཞན་དག་འགྲོ་མི་འོང་མཁན་ཅིག་མེད་པས་འོང་དེའི་ཆེད་ཧ་རེད། ད་སློབ་གྲྭར་ཐོན་ལ་མ་ཐོན་གོང་དུ་ང་ཚོ་དབྱིན་ཇི་བསླབ་ཡག་གོ་གཙོ་བོ་རེད་ཇོ་བོ་སྤུ་གུས་ངག་སྐྱོར་དང་ཡང་མང་དྲག་ཤག་དབྱིན་ཇི་སྦྱང་ལོང་མི་འདུག་དབྱིན་ཇི་མོ་བ་སུ་གཅིག་དབྱིན་ཇི་ལ་ངོ་རྒོལ་བྱས་ཡང་དབྱིན་ཇི་སློབ་ཚན་མེད་པ་བཏང་བ་རེད་ཨ་དེ་ཡིན་དུས་ཙམ་པ་ཁྱོད་ཚོ་དབྱིན་ཇི་སྦྱང་འདོད་ཡོད་ན་ཕྱི་ལོག་སྦྱང་གར་རྒྱུགས་ལབ་ཁོ་རང་དེའི་ནང་ལོག་ནས་གཅིག་རེད་སྦྱང་འདོད་ཡོད་པའི་ནང་ལོག་ནས་ང་ཚོ་དགོང་དག་ཁ་ལག་བཟས་ཚར་དང་ནི་ཟུར་ཁང་ནང་ལོག་ལ་ཡང་དབྱིན་ཇི་སྦྱང་གར་འགྲོ་གི་རེད་ཨོ་ཙི་ར་ཤི་ལས་སོན་ལ་ཟ་ཨ་ཅི་དུས་ཨ་ནི་སྤྱི་ཚོགས་ཚན་རིག་ཁང་ནང་ལ་དབྱིན་ཇི་སྦྱང་གར་འགྲོ་གི་རེད་ཁོ་རང་དབྱིན་ཇི་དེ་དེ་དུས་ནས་འགོ་བཙུགས་ཚར་རེད།

ད་ལྟ་གལ་ཆེ་ཤོས་ནི་སྤྱི་གཉེར་དེ་དང། བོད་ཀྱི་གསོ་བ་རིག་པའི་སྐོར་ལ་ཡ། སྲུང་སྐྱོབ་བྱས་པའི་ནང་ལ་དེ་སྔའི་ལི་ཡ་དང UNESCO ཨོན་སི་རེ་བོན་དེ United Nation གི་ད་ལྟ་བོད་སྨན་དེ་ཁོང་ཚོས་བདག་པོ་རྒྱབ་འགྲོ་གི་མི་འདུག་བས་ད་དེ་རྩོད་ལེན་གྱི་རེད་ད་གང་ལྟར་ང་ཚོས་དེ་ཤོར་འགྲོ་གི་ཡོད་རེད་ཟེར་རྗེས་ད་ཁོང་ཚོ་བོད་སྨན་གྱི་སྲུང་སྐྱོབ་མི་སྣ་ཁ་ཤས་ཤིག་འདུག་བ། ཁོང་ཚོས་རྩོམ་ཡིག་བྲིས་ཡོད་ཡ་ཁ་ཤས་བོད་སྨན་དེ་བོད་ཀྱི་གསོ་བ་རིག་པ་རེད་བོད་ནས་ཡོང་གོ་ཡོང་པ་རེད་ཟེར་རྗེས་ཡི་གེ་འབྲི་མཁན་ཁ་ཤས་ཅིག་བྱུང་འདུག་བ་དེའི་ནང་ལོག་ནས་ཡང་ཁོ་རང་གཙོ་བོ་འདྲ་ཅིག་རེད་འདུག་བ་ཡི་གེ་བྲིས་རྗེས་བལྟས་རྗེས་ཡར་མར་དྲི་བ་བྱས་ཏེ་བྱེད་མཁན་ད་ལྟའི་བོད་སྨན་དེ་བོད་ཀྱི་གསོ་བ་རིག་པ་རང་རེད་མ་གཏོགས་ཕྱི་རྒྱལ་གྱི་མ་རེད་མི་གཞན་དག་གི་འོག་ལ་ཕྱིན་འགྲོ་གི་མ་རེད་ཟེར་རྗེས་ལབ་མཁན་ཅིག་ཁོ་རང་རེད། ད་དུང་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་བོད་སྨན་ལག་ལེན་གནང་མཁན་སྨན་པ་དཀོན་མཆོག་ཚེ་བརྟན་ལགས་ཀྱིས་སྨན་པ་དབྱངས་དགའ་མཆོག་ནི་བོད་ཀྱི་གསོ་བ་རིག་པའི་གཞུང་དང་དེང་དུས་ཀྱི་ཕྱི་ལུགས་ཀྱི་གཞུང་ལུགས་གཉིས་ལ་མཁྱེན་རྒྱ་ལྡན་པའི་སྨན་པ་ཐུན་མོང་མ་ཡིན་པ་ཞིག་ཏུ་ངོས་འཛིན་གནང་གི་འདུག། ད་སྤྱིར་བཏང་ན་ཁོང་ལྟ་བུའི་བོད་ཀྱི་གསོ་རིག་གི་ད་ལོ་རྒྱུས་སྟེང་གི་མཁན་ཆེན་ཁྲོ་རུ་ཚེ་རྣམ་དང། གནས་དེ་ནས་མཁན་པོ་ཚུལ་ཁྲིམས་རྒྱལ་མཚན་ལ་སོགས་པ་དུས་འདི་ནས་བཟུང་ནས་བོད་ཀྱི་གསོ་བ་རིག་པ་དེ་ལ་སློབ་སྦྱོང་བྱེད་བཞིན་པ་ཞིག་གིས་དེ་ནས་ཨ་རི་གི་དང་འཛམ་གླིང་གི་སྐད་གྲགས་ཅན་གྱི Harvard གཙུག་ལག་སློབ་ཆེན་ནས་གཙོ་བོ་དེ་ཅི་ན་བོད་ཀྱི་གསོ་བ་རིག་པ་དེ་ཅིག་གཙོ་བོ་གི་དཔྱད་གཞི་རུ་བཟུང་དེ་ནས་ཅི་ན་དེའི་བོད་ཀྱི་གསོ་བ་རིག་པ་གི་ཐད་ལ་ད་ཅིག་འབུམ་རམས་གི་ད་གི་བསླབ་པ་མཐར་ཕྱིན་པ་དེ་འདྲ་གི་ཅི་ན་ད་སྲོལ་རྒྱུན་གྱི་རིག་པའི་གཞུང་ལུགས་དང་དེང་རབས་ཀྱི་རིག་པའི་གཞུང་ལུགས་གཉིས་ཆ་ལ་ཅིག་ཁྲིམས་འགལ་བྱས་མྱོང་བ་སློབ་སྦྱོང་བྱས་མྱོང་བ་དེ་འདྲ་གི་ད་མཁས་བ་ཞིག་རེད།

བཀའ་དང་བསྟན་བཅོས་དང་ཨ་ནི་ཅིག་བོད་རང་གི་མཁས་བ་གི་མཛད་པ་ཡིན་པ་ལ་སོགས་པ་སྟེ་བོད་ཀྱི་གསོ་རིག་གི་ལོ་རྒྱུས་སྟེང་ན་དེ་བཀའ་ལ་འདོད་པ་དང་བསྟན་བཅོས་ལ་འདོད་པ་དང་དེ་ནི་བོད་རང་གི་ཟེར་ན་ད་མཁས་བ་གི་མཛད་པ་ཡིན་པ་ལ་སོགས་པ་དེ་གི་འདོད་ཚུལ་མང་པོ་ཞིག་ཡོད་པ་དེ་གི་ཅིག་ད་གླེང་གཞི་དེ་འདྲ་མང་པོ་ཞིག་ཡོད་པ་དང་དེ་གི་ཐད་ལ་ཡང་ཅིག་དཔྱད་པ་བྱེད་བཞིན་པ་གནང་བ་དེ་འདྲ་གི་ཞིག་མཁས་བ་ཞིག་རེད།

ཨ་ནི་ད་ཁོང་ལྟ་བུ་ཞིག་ཡིན་ན་ད་ལོ་ཆུང་ཆུང་རེད་ད་ལྟ་ན་ད་གི་ལོ་ལྔ་བཅུ་ཁ་ཞིག་དང་དེ་ནས་ད་གཅིག་གཙོ་བོ་སོ་སོ་གི་ཞིག་ན་ད་སློབ་སྦྱོང་དེ་གལ་ཆེན་པོ་ཡིན་པ་དང་རིག་གཞུང་ཞིབ་འཇུག་ལ་སོགས་པ་དེ་གལ་ཆེན་པོ་ད་རེད་གཙོ་བོ་སྟེ། སོ་སོ་གི་ད་གཟུགས་པོ་གི་འཕྲོད་བསྟེན་དེ་ལ་ཡང་གཅིག་དོ་སྣང་དམིགས་བསལ་བྱ་དགོས་པ་དེ་ཡང་སྐད་ཆེན་པོ་ཞིག་རེད་དེ་འདྲ་གི་ང་གི་ཡང་ཚོར་སྣང་དེ་འདྲ་ཞིག་བྱུང་སོང་ད་ད་ལྟ་བར་དུ་སློབ་སྦྱོང་བྱས་ནས་དམིགས་བསལ་གྱི་སློབ་སྦྱོང་གི་ཚད་འདྲ་བོ་ཡང་ད་འཛམ་བུ་གླིང་གི་གཅིག་དུམ་བུ་དེ་འདྲ་སློབ་གྲྭ་དམིགས་བསལ་ནང་བསླབ་པ་མཐར་ཕྱིན་ད་ནི་ཅིག་སོ་སོ་གི་ཚེ་དེ་མཐར་མ་ཕྱིན་ན་ཡང་སོ་སོ་མི་ཚེ་ལ་སློབ་སྦྱོང་བྱས་ཡ་ད་ད་གོ་དེ་ཡོད་ན་ཅིག་དམིགས་བསལ་ཅིག་ད་མི་ལ་ཅིག་ཡང་དམིགས་བསལ་ཕན་མ་ཐོགས་འདྲ་བོ་ད་ཅིག་མཛད་པ་དང་ད་ན་མཛད་པ་གི་ཕྲིན་ལས་མུ་མཐུད་ད་བསྐྱང་མ་ཐུབ་པ་འདྲ་བོ་དེ་འདྲ་གི་ཅིག་ཡང་ག་ལབ་དགོས་ད་བློ་ཕམ་འདྲ་བོ་ད་ཆེན་པོ་ཞིག་ཡོད་ད་ཁོང་ལྟ་བུ་ན་ང་ཚོ་བོད་ཕྱི་དང་ནང་ན་ད་ཧ་ཅང་ཉུང་ཉུང་རེད་དེ་ན་ཁོང་ལྟ་བུ་ན་བོད་ནང་ནས་བོད་ལྗོངས་གསོ་རིག་སློབ་གྲྭ་ཆེན་མོ་གི་ད་སློབ་ཁྲིད་གི་ལྟ་བ་ད་དེ་དང་སྤྱིར་བཏང་ན་ཡོད་ར། དེས་ན་དེ་ལས་ཅིག་དམིགས་བསལ་ད་ཅིག་སློབ་མ་བསྐྱང་ཡ་དེ་ནས་ཅིག་འདི་བཞིན་གྱི་རྣམ་གྲངས་ལ་སོགས་པ་མང་པོ་ཞིག་གནང་ཡོད་ན་དམིགས་བསལ་ཅིག་ཕན་ཐོགས་པ་རེད་དེས་ན་ད་ཅིག་ད་ཁོང་ལྟ་བུ་དམ་པ་སྐུ་གཤེགས་སོང་ན་ངོ་མ་ད་བློ་ཕམ་ཆེན་པོ་ཡོད། བོད་ཀྱི་གསོ་རིག་མཁས་དབང་དབྱངས་དགའ་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་ནགས་ཤོད་དུ་སྐུ་འཁྲུངས་ཤིང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོའི་ཕྱི་ཟླ་དགུ་བ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོའི་ཕྱི་ཟླ་བདུན་པ་བར